ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan དུ་བསྐྱོད་རོགས། ཨོ་སི་ཁྲུ་ལི་ཡ་ཡི་གྲོང་ཁྱེར་སི་ནི་ཁུལ་དུ་ལྷག་དཀར་སྒོར་གཞས་ཤིག་ཕྱི་ཟླ་དང་པོའི་ཚེས་དྲུག་རེས་གཟའ་ལྷག་པ་ཉིན། བོད་མི་རྣམས་འདུ་འཛོམས་ཀྱིས་བོད་ཆས་གྱོན་པ་དང་སྒོར་གཞས་ཁྲོད་ནས་གོང་ས་མཆོག་གི་བླ་གཟའ་ལྷག་དཀར་སྲུང་བརྩི་འགོ་འཛུགས་གནང་ཡོད་པ་རེད། ལྷག་དཀར་སྒོར་གཞས་གོ་སྒྲིག་གནང་མཁན་རིག་འཛིན་བསྟན་དགའ་ལགས་ཀྱིས། ལས་འགུལ་འདི་ཡི་དམིགས་ཡུལ་སྐོར་ངོ་སྤྲོད་འདི་འདྲ་ཞིག་གནང་སོང། བཀྲ་ཤིས་བདེ་ལེགས། དེ་ནས་ད་ལྟ་རེད། ང་རང་གིས་ལྷག་དཀར་སྒོར་གཞས་གོ་སྒྲིག་བྱེད་དགོས་ཡ་དེ་ལ་དམིགས་ཡུལ་གཙོ་བོ་གསུམ་བཞི་ཡོད། དང་པོ་དེ་ད་ང་རང་ཚོས་ལྷག་དཀར་རྒྱལ་བ་རིན་པོ་ཆེ་གི་སྐུའི་བླ་གཟའ་འཁེལ་སྡོད་ཀྱི་ཡོད་རེད་དེའི་སྐབས་སུ་ད་རྒྱལ་བ་རིན་པོ་ཆེ་བཀའ་དྲིན་རྗེས་དྲན་དང། རྒྱལ་བ་རིན་པོ་ཆེ་གི་ལོ་ངོ་མང་པོ་ཞེ་པོ་ཅིག་གི་རིང་ལ་བོད་མི་རིགས་ཀྱི། ཆོས་སྲིད་གཉིས་ཀྱི་ཐོག་ལ་སྐུ་ངལ་ཚད་མེད་ཅིག་བསྐྱོན་གནང་ཡོད་རེད་དེའི་བཀའ་དྲིན་རྗེས་སུ་དྲན། དེའི་ཐོག་ལ་གཅིག་བོད་ཀྱི་ཆབ་དཔལ་རིག་གསུམ་ཁོངས་སུ་གཏོགས་པའི་ང་རང་ཚོའི་བོད་ཀྱི་རིག་གཞུང་དེ་མ་ཉམས་རྒྱུན་འཛིན་དང་སྤྱིར་བཏང་ནས་ཀྱི་བླ་མའི་བཀའ་དྲིན་རྗེས་སུ་དྲན་པའི་ལས་འགུལ་འདྲ་མིན་སྣ་ཚོགས་ཤིག་སྤེལ་ཡ་ཡོད་རེད་དེའི་ནང་ལོགས་ནས་ང་རང་གི་ཆ་ཤས་གཅིག་རྒྱལ་བ་རིན་པོ་ཆེ་གི་བླ་གཟའ་དེ་ང་རང་ཚོའི་བོད་ཀྱི་རིག་གཞུང་འཁྲབ་སྟེགས་ཀྱི་ཐོག་ནས་སྲུང་བརྩི་ཞུ་ཡ་ཞིག་དེ་འདྲ་ཞིག་ཆགས་བསྡད་ཡོད། གཉིས་པ་དེ་ད་ང་རང་ཚོའི་བོད་ཀྱི་རིག་གཞུང་དེ

བོད་པའི་གི་ཨེ་ནི་ཅིག་བྲོ་བ་ཟེར་ན་རེད་ཨེ་ནི་བོད་པའི་གི་ཨེ་ནི་གཞས་ཞབས་བྲོ་ཅིག་འཁྲབ་དུས་ཙམ་པ་ལ་ཚོར་བ་དང་སྤྲོ་སྣང་དམིགས་བསལ་ཅིག་སྟེར་ཐུབ་ཀྱི་ཡོད་རེད་དེ་ཡིན་དུས་ཙམ་པ་ལ་བོད་པ་ཨེ་ནི་མཉམ་རུབ་བྱེད་ནས་བོད་པ་མཉམ་འཛོམས་བྱེད་ས་གི་ཁོར་ཡུག་བཟང་པོ་ཅིག་བསྐྲུན་ཐུབ་ཡ་དེ་གཅིག་རེད་ཨེ་ནི་གསུམ་ནས་ཀྱི་ད་ང་རང་ཚོས་ཀྱི་ཨེ་ནི་ད་བོད་པའི་གི་ཨེ་ནི་ལོ་ཆུང་ཆུང་གི་ཨེ་ནི་ད་གཞོན་སྐྱེས་མང་པོ་ཅིག་ལ་ཨེ་ནི་བོད་སྐད་བཤད་ཡ་དང་ཨེ་ནི་བོད་གཞས་འཁྲབ་ཡ་དམིགས་བསལ་གྱི་ཨེ་ནི་ཅིག་བག་ཆགས་བཟང་པོ་ཅིག་བཞག་ཐུབ་ཡ་དང། ཨ་ནི་གཅིག་གི་དེ་འདྲས་ལ་དགའ་ཕྱོགས་ཡོང་ཡ་དེ་འདྲས་ལ་མིག་དཔེ་བཟང་པོ་ཅིག་བསྟན་ཐུབ་ཡ། དེ་འདྲས་གཅིག་གི་ཐོག་ནས་གི་དེ་ནི་གཞས་ཞབས་བྲོ་འཁྲབ་པ་ཡིན་ན་ད་གཅིག་གི། ང་ཚོས་གི། གཞས་འཁྲབ་པ་ཡིན་ན་སོ་སོའི་ལུས་སེམས་བདེ་ཐང་ལ་ཡིན་ན་ཡང་འཕྲོད་བསྟེན་གི་ཆ་ནས་ཧ་ལས་པའི་ཨ་ནི་ཕན་ཐོགས་མང་པོ་ཅིག་ཡོད་བསྡད་ཀྱི་ཡོད་རེད་དེ་འདྲས་གཅིག་གི་དམིགས་ཡུལ་དམིགས་བསལ་གི་ཨ་ནི་གསུམ་འདྲ་བོ་ཅིག་གི་ཐོག་ནས་གོ་སྒྲིག་བྱས་པ་ཡིན། ཡང་ད་རེས་ལྷག་དཀར་སྒོར་གཞས་ཉིན་དང་པོ་གང་འདྲ་བྱུང་ཡོད་མེད་སྐོར་ཁོང་གིས་འགྲེལ་བརྗོད་འདི་འདྲ་ཞིག་གནང་སོང། ཨོ་ལགས་སོ་ད་ལྟ་ང་རང་གིས་ལས་འཆར་འདྲ་བོ་དེ་ལ་སྤྱིར་བཏང་དངོས་གནས། ལྷག་དཀར་སྒོར་གཞས་ཀྱི་མཛད་སྒོ་དེ་བོད་རིགས་མང་པོ་ཡོད་སར Dee Why དེ་ལ་སི་ནི Dee Why ལ་ང་རང་ངོས་ནས་ཀྱི་འབད་བརྩོན་ཞུས་པ་ཡིན་ཡིན་པས་ན་ད་ལྟ་ནད་ཡམས་དེ་གི་རྐྱེན་བྱས་བྱས་ནས་ཀྱི་མཛད་སྒོ་དེ་ཧ་ལས་པའི་སོ་སོའི་འདོད་པ་ནང་བཞིན་གྱི་མགོ་འཛུགས་བྱས་ཐུབ་མ་སོང་ཡིན་པས་ན་ཡང་ད་ལན་ང་རང་ཡོད་སའི་གི་ས་གནས Campbelltown ལ་བོད་རིགས་མི་མང་མཉམ་འཛོམས་བྱས་བྱས་ནས་དེ་རིང་འགོ་འཛུགས་བྱེད་ཐུབ་པ་བྱུང་སོང་དེ་ཙམ་མ་ཟད་མ་འོངས་པ་ལ་རང་འབད་ཀྱི་བོད་རིགས་མང་པོ་ཡོད་ས་དེ་འདྲ་ལ་ཕར་གོ་སྒྲིག་བྱེད་ཐུབ་ཡག་གི་འབད་བརྩོན་ཞུ་གི་ཡིན།
མཇུག་ཏུ་ཁོང་གིས་ཏོག་དབྱིབས་ན་ཚ་སྔོན་འགོག་དང། དེ་བཞིན་ཁོང་གི་ལས་འགུལ་འདི་ལ་འཇུག་ཞུགས་གང་མང་གནང་རོགས་ཞེས་རེ་སྐུལ་འདི་འདྲ་ཞུ་གནང་གི་འདུག། དེ་ནས་ད་ད་ལན་ང་རང་ཚོའི་གནས་སྟངས་དེ་ནད་ཡམས་འདི་གའི་དཀའ་ངལ་མང་པོ་ཞིག་འཕྲད་བསྡད་ཀྱི་ཡོད་རེད་དེ་འདི་ཙམ་པ་གཙོ་ཆེ་ཤོས་དེ།

སྐད་ཆ་བཤད་རྒྱུ་རེད་དེ་ནས་ཐུགས་སྤྲོ་ཞལ་ལག་དང་ཞབས་བྲོ་འཁྲབ་བྱེད་ཡ་རེད་དཔེ་མི་སྲིད་དགའ་པོ་བྱུང་ངོ་ནས་དྲན།
ལེ་ཚན་དེ་ཚོ་ཁའི་ཚོང་ཆུ་རྡོ་རྗེ་ཡིན་རྣམ་པ་ཚོས་ལེ་ཚན་དེ་གསན་པར་བཀའ་དྲིན་ཆེ།
ཁྱེད་རང Australia ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།